sbs.com.au/tibetan SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། གཟའ་འཁོར་འདིའི་ལེ་ཚན་ནི། Medicare ལ་མིང་ཐོ་འགོད་ཚུལ་སྐོར་ཡིན། Medicare ཞེས་པ་ནི་ཨོ་སྟྲེ་ལི་ཡའི་སྤྱི་དམངས་ཀྱི་ཡོངས་ཁྱབ་འཕྲོད་བསྟེན་ལྟ་སྐྱོང་ལམ་ལུགས་དེ་ཡིན། གལ་སྲིད་ཁྱེད་ལ Medicare གྱི་ཆ་རྐྱེན་དགོས་ངེས་ཀྱི་ཁྱད་ཆོས་དང་ལྡན་ཡོད་ན། ཁྱེད་ཀྱིས་སྤྱི་པའི་སྨན་ཁང་རིན་མེད་དུ་སྤྱོད་ཆོག་པ་དང། སྨན་རིན་ཡང་གོང་སླ་བ་སོགས་སྨན་གྱི་མཐུན་འགྱུར་འདྲ་མིན་ཐོབ་ངེས་རེད། ཨོ་སྟྲེ་ལི་ཡའི Medicare གྱི་ལམ་ལུགས་དེ་ཆ་ཤས་གཉིས་ལ་དབྱེ་ཡོད། Stephen Duckett ལགས་ནི Grattan སློབ་གཉེར་ཁང་གི་འཕྲོད་བསྟེན་ལས་གཞིའི་འགན་འཛིན་ཡིན། ཁོང་གིས Medicare ལམ་ལུགས་ཀྱི་ཆ་ཤས་དང་པོའི་འོག་མི་ཚོར་སྤྱི་པའི་སྨན་ཁང་ནང་རིན་མེད་ཐོག་སྨན་བཅོས་བྱས་ཆོག་ཅེས་ཁོང་གིས་འགྲེལ་བརྗོད་གནང་བར།
གལ་སྲིད་ཁྱེད་ལ Medicare གྱི་ཐོབ་ཐང་ཡོད་ན་ཁྱེད་ཀྱིས་སྤྱི་པའི་སྨན་ཁང་གང་རུང་ནས་རིན་མེད་ཐོག་སྨན་བཅོས་ཞུ་ཆོག། དཔེར་ན། སྨན་ཁང་ནང་དུ་ཉལ་ནས་སྨན་བཅོས་བྱེད་སྐབས་དང། སྨན་ཁང་གི་ཕྱིར་སྨན་བཅོས་བྱེད་པ། ཡང་ན་ཛ་དྲག་གི་སྐབས་སུ་སྨན་པའི་ཞབས་ཞུ་སོགས་བླངས་སྐབས་ལྟ་བུ། Medicare གྱི་ཆ་ཤས་གཉིས་པ་དེ། ཆེད་ལས་སྨན་པ་རྣམས་དང་འབྲེལ་བ་ཡོད།

གཏན་འཇགས་སྡོད་ཆོག་པའི་སྙན་ཞུ་བ་རྣམས་ལ Medicare གྱི་ཐོབ་ཐང་ཡོད། མ་ཟད་ཁྱེད་རང་རྒྱལ་ཁབ་གཞན་གྱི་མི་སེར་ཡིན་པ་ཨོ་སྟྲེ་ལི་ཡར་མཐོང་མཆན་ལག་ཁྱེར་ཨང་གང་ཞིག་གི་ཐོག་སླེབས་ཡོད་ན་ཁྱེད་ཀྱི་རྒྱལ་ཁབ་དང་ཨོ་སྟྲེ་ལི་ཡ་བར་ཕན་ཚུན་འཕྲོད་བསྟེན་གྱི་གྲོས་མཐུན་བཞག་ཡོད་མེད་ལ་དོ་སྣང་བྱེད་དགོས། ཨོ་སྟྲེ་ལི་ཡ་དང་རྒྱལ་ཁབ་ཁག་བཅུ་གཅིག་ཙམ་བར Reciprocal Healthcare Agreement ཞེས་པའི་འཕྲོད་བསྟེན་གྱི་གྲོས་མཐུན་བཞག་ཡོད། ཁྱེད་ལ་མལ་འབྲི་འཁྱེར་གྱི་ཐོབ་ཐང་ཡོད་མེད་འགྲོ་བ་མིའི་ཞབས་ཞུ་ལྷན་ཁང་གི་དྲ་ཚིགས་དུ་བསྐྱོད་ནས་བལྟས་ཆོག། གལ་སྲིད་ཁྱེད་རང་ལ་དགོས་ངེས་ཀྱི་ཆ་རྐྱེན་ཆ་ཚང་ཡོད་ཚེ་མལ་འབྲི་འཁྱེར་ལ་དེབ་འགོད་བྱེད་དགོས། The simplest way to enroll ཁྱེད is ཀྱིས to འགྲོ་བ go to མིའི the ཞབས་ཞུ་ལྷན Department of ཁང་གི་དྲ Human ཚིགས་དུ་བསྐྱོད Services ནས website. Medicare གྱི་སྙན་ཞུ་དེ་ཕབ་ལེན་བྱེད་ཆོག་ཡང་ན། ཁྱེད་རང་མི་དངོས་སུ་ང་ཚོའི་ཞབས་ཞུ་ལས་ཁུངས་གང་རུང་ཞིག་ནས་འགེངས་ཤོག་དེ་ལེན་ཆོག་དེ་ཆ་ཚང་བསྐངས་རྗེས་རང་ཉིད་མི་དངོས་སུ་ང་ཚོའི་ཞབས་ཞུ་ལས་ཁུངས་དུ་བསྐྱོད་ནས་རང་ཉིད་ཀྱི་ངོ་བོ་ར་སྤྲོད་བྱེད་དགོས་པ་ཡིན། Hank Jongen ལགས་ཀྱིས། ཁྱེད་རང་སྨན་པ་བསྟེན་སྐབས་དང་ཐོག་ནས་ཁོ་ཚོར་སྨན་འཛིན་རྣམས Medicare ལ་ཐད་ཀར་གཏོང་གི་ཡོད་པ་དང་ཡང་ན། རང་ཉིད་ཀྱི་ངོས་ནས་དངུལ་སྤྲོད་དགོས་མིན་སོགས་བཀའ་འདྲི་ཞུ་དགོས་ཞེས་གསུངས། སྨན་པར་བསྟེན་སྐབས་ཁྱེད་ལ་བསྟེན་གླ་རིན་འབབ་ཞིག་བབས་ངེས་པས་སྤྱིའི་རིན་འབབ་དེ Medicare གྱིས་འདང་ངེས་རེད། འོན་ཀྱང། སྨན་པ་མང་ཆེ་བས་བསྟེན་གླ་དེ་ལས་མང་བ་ལེན་སྲིད། དེ་འདྲ་སོང་ཙང་གལ་སྲིད་སྨན་པ་དེར་ཁྱེད་ཀྱིས་རང་ངོས་ནས་རིན་པ་སྣོན་མ་གང་ཡང་སྤྲོད་མི་དགོས་ན་དེར། Bulk Billing། ཞེས་པ་ཡིན། ཁྱེད་ཀྱིས་སྔ་ས་ནས་རིན་པ་སྣོན་མ་ག་ཚོད་སྤྲོད་དགོས་མིན་སྨན་པ་ལ་བཀའ་འདྲི་ཞུས་ན་ལེགས། གལ་སྲིད་ཁྱེད་ཀྱིས་བསྟེན་པའི་སྨན་པ་དེས་ཐད་ཀར Medicare ཞབས་ཞུ་གནང་གི་མེད་ན་ཁྱེད་རང་སོ་སོ་ནས་འགྲོ་བ་མིའི་ལྷན་ཁང་གི་དྲ་ཚིགས་བརྒྱུད་དངུལ་ཐོབ་བྱ་དེ་ཞུས་ཆོག་དེ་མིན་ཁྱེད་ཀྱིས Medicare མཉེན་ཆས་ཀྱི་བརྒྱུད་ཡང་ཐོབ་བྱ་ཞུས་ཆོག་མཉེན་ཆས་བརྒྱུད་ཁྱེད་ཀྱིས་སྨན་བཅོས་དང་འབྲེལ་བའི་བྱུང་འཛིན་གང་ཞིག་པར་བརྒྱབ་ནས་སྣོན་འཇུག་བྱེད་ཆོག་ཁྱེད་ལ་དབྱིན་སྐད་མིན་པའི་སྐད་རིགས་གཞན་གྱི་ནང་རོགས་རམ་དགོས་ཚེ་འགྲོ་བ་མིའི་ཞབས་ཞུ་ལྷན་ཁང་གིས་མཐུན་རྐྱེན་བསྐྲུན་ངེས་རེད།

དེ་བཞིན་ཁྱེད་ཀྱིས་ཁ་པར་ཨང་གཅིག་གསུམ་གཅིག་བཞི་ལྔ་ཀླད་ཀོར་ཐོག་རང་ཉིད་ཀྱི་སྐད་རིགས་ནང་སྐད་བསྒྱུར་དང་ཕབ་བསྒྱུར་བའི་མཐུན་སྦྱོར་བླངས་ཆོག་ལས་ཁུངས་ཀྱི་ཐོངས་མཆན་ལག་ཁྱེར་དང་སློབ་ཕྲུག་གི་ཐོངས་མཆན་ལག་ཁྱེར་ཐོག་ཨོ་སི་ཀྲི་ལི་ཡར་གནས་སྡོད་བྱས་ཡོད་ན Medicare གྱི་ཐོབ་ཐང་མེད། Stephen Duckett ལགས་ཀྱིས་མི་དེ་དག་ལ་རང་ཉིད་ཀྱི་འཕྲོད་བསྟེན་ཆེད

རང་ཉིད་ཀྱིས་སྨན་འཛིན་དང་སྨན་བཅོས་སོགས་བྱེད་དགོས་ཚེ་དཔལ་འབྱོར་གྱི་དཀའ་ངལ་མི་འཕྲད་ཕྱིར། སྒེར་གྱི་འཕྲོད་བསྟེན་ལྟ་སྐྱོང་ཆེད་ཉེན་སྲུང་མ་འཇོག་བཞག་ཐུབ་ན་ལེགས། གལ་སྲིད་ཁྱེད་རང་སྐྱབས་བཅོལ་བ་ཞིག་ཡིན་པས Medicare ཐོབ་ཐང་མེད་ན་རང་ཉིད་ཀྱི་སྡོད་སའི་མངའ་སྡེའི་ནང་རོགས་སྐྱོར་གནང་མཁན་ཡོད། Sheenagh McShane ལགས་ནི Victoria མངའ་སྡེའི Asylum Resource Centre སྟེ་སྐྱབས་བཅོལ་བའི་ལྟེ་གནས་ཁང་གི་འཕྲོད་བསྟེན་ལས་གཞིའི་འགན་འཛིན་ཡིན། Victoria མངའ་སྡེའི་གཞུང་གི་ལམ་སྟོན་འོག་སྐྱབས་བཅོལ་བ་རྣམས་ལ Medicare ཡོད་མེད་ལ་མ་ལྟོས་པར་སྤྱི་པའི་སྨན་ཁང་འགའ་ཤས་ནང་སྨན་བཅོས་བྱེད་ཆོག།

SBS བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ། གལ་སྲིད་ཁྱེད་རང་ལ་ང་ཚོའི་གཟའ་འཁོར་འདིའི་ལེ་ཚན་མཉེས་པོ་བྱུང་ཡོད་ན་ཁྱེད་ཀྱིས་དེ་དང་འདྲ་བའི་ལེ་ཚན་གཞན SBS རླུང་འཕྲིན་གྱི་མཉེན་ཆས་དང་ཡང་ན sbs.com.au/tibetan ཐོག་ལེ་ཚན་གཞན་ཡང་གསན་ཆོག། SBS Tibetan Welcome Home།